དེ་ལ་འགྲོ་བ་རེ་ག་རེ་ཡིན་པ་ན་སངས་རྒྱས་བསྟན་པ་ཡུན་རིང་མི་གནས་པའི་རྒྱུ་ལ་འགྲོ་བ་རེ་རེ་གཅིག་ལབ་རེ་བ་དེ་ལྟ་སྟེ་དགེ་བའི་བཤེས་གཉེན་ཚེ་རབས་ཀུན་ཏུ་རྗེས་སུ་འཛིན་པའི་སྨོན་ལམ་གྱི་སྐྱབས་མགོན་གོ་བ་རེ་བ་ཨོ་ཐུགས་སེང་མོ་ལ་མཚོན་བྱ་ན་ང་རང་ལོ་ལ་ཞོར་གོ་ལ་རེ་བ་ཡོད་པ་ནང་བཞིན་ཅི་ཡང་གོ་ལ་སེམས་ཤུགས་ཆེ་ཡག་རེ་གོ་སྨོན་ལམ་ཟེར་ཏེ་ཁ་ནས་ཚིག་གཅིག་དུ་མི་ཟིན་གྱི་མར་སེམས་ཀྱི་ངག་གཅིག་གུ་གུ་བ་རེ་བ་རེ་བ་ཨོ་ཐུགས་སུ་སྨོན་ལམ་དེ་ལྟ་སྟེ་ཐུན་རེ་རེར་སྨོན་ལམ་རྒྱག་དགོས་དེ་མ་བརྒྱབ་ན་ང་རང་ཚོའི་བས་ཤ་ད་མ་ཟོ་ན་ཁོ་རྐུ་མ་བྱས་ཉེན་ཁ་ཡ་དེ་པ་ར་དེ་ཕ་ཞེས་བྱ་དོན་ག་དུ་ལ་ཡོད། ཁོང་ཁྲོ་ཟེར་མཁན་ཡང་དེ་ག་རོ་ཞིག་འཁྲུག་ལག་བཏང་ཞོག་དེ་ནི་ཁ་ཐུག་ཁ་ཐུག་ཁ་ཐུག་ལ། ད་ལྟ་འདིར་ཕྱག་འཚལ་ནས་བཞུགས་ད་ག་རང་བསྡད་ནས། སྨོན་ལམ་ཡག་པོ་རྒྱབ་ཤོམ་བསྟན་ཤག་ཟ་མ་ཟ་མ་འབེང་མི་ཆོད་སོགས་བྱ་དགོས་སྐོར། ཁོང་ཁྲོས་འདིར་བཅོམ་མདའ་བཅོམ་དགོས་ཡོད་འགྲོ་དེ་ཡང། དགེ་རྩ་བསྔོས་བསྔོས་བར་བསྔོ་བ་བྱས་ནས། བྱས་པའི་དགེ་རྩ་དེ་དང་བསྔོ་བ་མ་བྱས་དགེ་རྩ་ནི།